དེས་ན་འདུས་མ་བྱས་ན་ནི་འབྲས་བུ་བཤད་དུ་གཉིས་སེ་གྱི་རོ། ད་དེ་རེད་ད་འདུས་མ་བྱས་དེ་འབྲས་བུ་ལྔ་ནོ་ལེར་ག་སེ་རེད། འབྲས་བུ་བཤད་དུ་གཉིས། འབྲས་བུ་བཤད་དུ་གཉིས་སེ་སྐྱིད་དུ་ཤ་ཀ། སྐྱིད་དུ་ཤ་ཀ་དེ། དེ་བས་འབྲས་བུ་ཀུ་རུ་ཆ་སོགས་དེ་ད་འདུས་མ་བྱས་རེད། ད་ཤ་ཀ་དེ་ཡི་གེ་ད་གི་དེ་ཡིན་པ་ཤེས་པོ་བྱེད་འདྲེ་དེ། རེད་སོང། འོ་དེ་རེད། ད་དེ་འདྲི་བ་བྱེད། ད་ག་དེ་ས་དེ་ལྟ་ན་བརྟགས་འགོག་ནི་འདུས་མ་བྱས་ཡིན་ལ། དེ་ཡང་འབྲས་བུ་ཡིན་པའི་ཕྱིར།

དེ་ལྟར་བྲལ་བའི་འབྲས་བུ་ལ། ཁོ་རོ། ག་རེ་ས་ཁོ་རང་ཐོབ་པར་བྱེད་པའི་ལམ་དེ་ནི་ལམ་དེ་ཁོའི་བྱེད་རྒྱུ་ཡིན་ན། ཨ་ནི་བྲལ་བའི་འབྲས་བུ་སྐྱེ་བ་ལ་གེགས་མི་བྱེད་པའི་ཆ་ནས་ཨ་ནི་ཁོའི་གི་བྱེད་རྒྱུ་འཇོག་དགོས་རེད། དེ་འཇོག་ཡིན་ན། བྲལ་བའི་འབྲས་བུ་དེ་ཁོ་སྐྱེ་བ་ཡོད་དགོས་རེད། དེ་མེད་པའི་ཕྱིར། ཨ་རེ།

གལ་སྲིད་ཡིན་ན་ནི་འགོག་པ་འདུས་བྱས་སུ་ཐལ་བའི་སྐྱོན་ཡིན་དགོས་རེད། འོ་ད་དེ་གསུངས་གི་ད་དེ་འགྲིག་དོ། འོ་ན་འབྲས་བུ་དེ་དག་རྒྱུ་གང་གི་ཡིན་ཞེ་ན། ད་དེ་ལྟར་ད་འབྲས་བུ་ལྔ་ཡོད་རེད་བ། འབྲས་བུ་ལྔ་དེ་ནི་རྒྱུ་དྲུག་གི་ནང་ལ་རྒྱུ་གང་དང་གང་གི་འབྲས་བུ་ཡིན་ཟེར་འོ་ད་དེ་གསུངས་གི། ད་དེ་ལ་འདི་རེད་དོ།

དེ་གཉིས་པོ་དེ་ལ་འབྲས་བུ་གཞན། དེ་གཉིས་ཀྱི་འབྲས་བུ་ལ་འབྲས་བུ་གཞན་ཡིན་པའི་ངེས་པ་ཡོད་མ་རེད། དེ་ཚིག་ཅི་རེད་སོང། དེ་ཡང་ཟེར་རྒྱུ་གཉིས་པོ་དེ་ལ་འབྲས་བུ་གཞན་ངེས་པ་མེད་པའི་ཕྱིར་རོ། དེ་ནི་ངེས་པའི་ཕྱིར་ཟེར། ལྷན་ཅིག་འབྱུང་བའི་འབྲས་བུ་དེ་ལ་སྐྱེས་བུ་བྱེད་འབྲས་ཡིན་པས་ཁྱབ། མཚུངས་ལྡན་གྱི་རྒྱུའི་འབྲས་བུ་དེ་ལ་སྐྱེས་བུ་བྱེད་འབྲས་ཡིན་པས་ཚུར་ཁྱབ་སོང་ངོ།

ལྷན་ཅིག་འབྱུང་བའི་འབྲས་བུ་དང་མཚུངས་ལྡན་གྱི་འབྲས་བུ་ལ་སྐྱེས་བུ་བྱེད་འབྲས་ཡིན་པ་དེ་ངེས་པ་ཡིན་ཙང་ཨཱ་ནི་སྐྱེས་བུ་བྱེད་པའི་འབྲས་བུ་དེ་རྒྱུ་གཉིས་ཧེ། མཚུངས་ལྡན་དང་ཨཱ་ནི་ལྷན་ཅིག་འབྱུང་བའི་རྒྱུ་གཉིས་ལ་བརྟེན་ནས་བྱུང་བ་རེད་ཟེར་ནས་དེ་གཉིས་དེ་བསྟན་གྱི། དེ་གཉིས་ཁོ་ནའི་གི་འབྲས་བུ་ཡིན་པ་ནི་མ་ངེས། ད་ཡིན་ཚད་ཀྱི་མཚུངས་ལྡན་དང་ལྷན་ཅིག་འབྱུང་བའི་འབྲས་བུ་ཡིན་གྱི་རེད་བས་ཟེར་ན་དེ་ངེས་པ་མེད། དེ་མ་ངེས་ཏེ།

ཞེས་པ་བཤད་པ་སྟེ། སྨན་སེར་པོ་ཁྲ་ཁོང་དུ་ནོར་བུ་ཞྭ་རུ་ཀོང་ལ་སོགས་པ་ལྟ་བུའོ་ཟེར་ལ། ད་ལྟ་ང་ཚོ་རྗེ་དེ་རེ་བ་འབྲས་བུ་འབྲས་བུ་ལ་ཤེས་པས་བཤད་པ་དང་འདྲ་བ་རེད། ཤེས་པ་དེ་ཁོ་འབྲས་བུ་དེ་བོད་ཀྱི་ཞེས་བོད་ཀྱི་ཞྭ་ཕོ་བོ་ཆོག་དེ་རེ་བ། དེ་ལྟར་རྗེ་དེ་ཡང་རང་གི་འབྲས་བུ་ག་རེ་ཞིག་པ་ཤེས་ཀྱི་ཡོད་ན་དེ་ཤེས་པ་ལ་ཞྭ་ཕོ་བོ་བོད་ཀྱི་ཤེས་བུ་དང་འདྲ་བ་ཞིག་ཡིན་ཙང་ཁོ་ལ་ཤེས་པས་བཤད་པའི་འབྲས་བུ་ཟེར་ནས།

ད་དེ་ཞེ་གྲོགས་མེད་འགྲོ་རེ་ཟེར་གྱིས་གདའ། སྔོན་བྱུང་བ་མ་ཡིན་པའི་འདུས་བྱས་གསར་དུ་སྐྱེས་པ་ཐམས་ཅད་ནི་འདུས་བྱས་ཐམས་ཅད་ཀྱི་བདག་པོའི་འབྲས་བུ་ཡིན་ནོ། སྔོན་བྱུང་མ་ཡིན་འདུས་བྱས་ནི་འདུས་བྱས་ཁོ་ནའི་བདག་པོའི་འབྲས་ཟེར་ལ་རེད། མ་དེ་ད་སྔོན་བྱུང་བ་མ་ཡིན་པའི་འདུས་བྱས་གསར་དུ་སྐྱེས་པ་ཐམས་ཅད་ན་ནི་ག་རེ་རེད་བདག་པོའི་འབྲས་བུ་ཡིན་ཟེར་ལ་གས་རེད།